ཁྱེད་ཀྱིས་བསྟེན་འདོད་ཡོད་པའི་སྨན་པ་དེར་བསྟེན་མྱོང་ཡོད་པའི་གྲོགས་པོ་གྲོགས་མོ་དང་ངོ་ཤེས་ཁྱིམ་མཚེས་རྣམས་ལ་སྨན་པ་དེའི་སྐོར་ཞིབ་ཕྲ་བཀའ་འདྲི་གནང་ཆོག།
This stuff that you never pick up from the brochure until you become part of the fabric སྨན་པ་དེའི་ངོ་སྤྲོད་དེབ་ཆུང་དང་དྲ་ཚིགས་ནང་བཀོད་མེད་པའི་གནས་ཚུལ་ཁག་མང་པོ་ཞིག་རང་ཉིད་ཀྱི་ངོ་ཤེས་ཡོད་པའི་ནད་པ་གཞན་བརྒྱུད་ཤེས་རྟོགས་ཐུབ་ངེས་རེད་དཔེར་ན། སྨན་པའི་སྨན་ཞབས་པ་རྣམས་ཀྱི་ལས་ཀ་ལས་ཕྱོགས་དང་ཁོང་རྣམས་གཟའ་འཁོར་རེའི་ནང་ཉིན་ག་དུས་ལས་ཀ་ཡོད་མེད་དེ་བཞིན་ཁོང་ཚོས་ནད་པ་ལོ་ན་རྒན་པ་དང་བྱིས་པ་རྣམས་ལ་སྨན་ཁང་ནང་དུ་ལྟ་སྐྱོང་བྱེད་ཚུལ་དང། དེ་མིན་དགོས་མཁོ་ཡོད་ན་ཁྱིམ་ནང་དུའང་ལྟ་སྐོར་ཡོང་མེད་སོགས་གནས་ཚུལ་མང་དག་ཅིག་ཁ་གསལ་པོ་ཆགས་ཀྱི་རེད། ཁྱེད་ཀྱིས་རང་ཉིད་ཀྱི་ལུང་པའི་སྐད་བཤད་མཁན་གྱི་སྨན་པ་ཡང་བསྟེན་ཆོག་ལ། དེ་མིན་ཁྱེད་ཀྱིས་སོ་སོའི་རིག་གཞུང་དང་ལུགས་སྲོལ་ལ་གོམས་འདྲིས་གང་འཚམ་ཡོད་པའི་སྨན་པ་ཞིག་བསྟེན་ཐུབ་ན། ཁོང་གིས་རང་ཉིད་ཀྱི་དགོས་མཁོ་དང་གོམས་སྲོལ་སོགས་ཤེས་རྟོགས་ཡོད་པའི་ཐོག་ཁྱེད་ལ་ཕན་ཐོགས་ཆེ་བ་ཡོད། དེ་མ་ཟད་ཁྱེད་ཀྱིས་རིན་མེད་ཐོག་ཁ་པར་དང་མི་དངོས་སུ་སོ་སོའི་སྐད་ནང་སྐད་སྒྱུར་བ་བེད་སྤྱོད་བྱེད་ཆོག་སྨན
པ་འགའ་ཤས་ལས་ཀ་མང་བས་བྲེལ་འཚུབ་ཆེན་པོ་ཡོད་པས་ཁོང་རྣམས་བསྟེན་པར་ངེས་པར་དུ་ཁྱེད་ཀྱིས་སྔ་ས་ནས་དུས་ཚོད་གཏན་འཁེལ་བཟོ་དགོས་པ་ཡིན། མ་ཟད་ཁོང་ཚོ་གཟའ་འཁོར་རེར་ཉིན་ཤས་མ་གཏོགས་དུས་ཚོད་ཁོམ་གྱི་མེད་པས་ཁྱེད་ཀྱིས་སྨན་པ་མ་བདམས་སྔོན་དུ་ནན་ཏན་བྱས་ནས་གནས་ཚུལ་དེ་དག་ཤེས་དགོས་པ་ཡིན།

ཨམ་རྗེ་ས་མ་བ་ལ་སུ་བྷ་ར་མ་ཉན་ནི་གྲོང་ཁྱེར་སིད་ནི་ནུབ་ཕྱོགས་སུ་སྐྱབས་བཅོལ་བའི་འཕྲོད་བསྟེན་ཐོག་རིགས་གཅིག་རྐང་འཛིན་གྱི་སྨན་པའི་སྦྱོང་བརྡར་པ་ཞིག་ཡིན། ཁོང་གིས་སྨན་ཁང་ལ་མ་བཅར་གོང་རང་ཉིད་ཀྱི་ངོས་ནས་སྨན་པ་བསྟེན་གཏུགས་ཆེད་གླ་སྤྲོད་དགོས་མིན་བཀའ་འདྲི་གནང་དགོས་ཞེས་ནན་ཏན་གྱིས་གསུངས།

སྨན་ཁང་སྒོ་བརྒྱབ་རྗེས་འབྲེལ་གཏུག་བྱེད་ཡུལ་དང། བརྟག་དཔྱད་ཀྱི་གྲུབ་འབྲས་སྨན་བཅོས་ཀྱི་རིན་གོང་སོགས་ཀྱི་སྐོར་དྲི་བ་དྲི་དགོས། སྨན་ཁང་དང་སྨན་པ་གང་འདྲ་ཞིག་ལ་བསྟེན་ནའང་དེར་ཨོས་ཏྲེ་ལི་ཡའི་ནང་ཚད་ལྡན་ཡིན་མེད་ཤེས་རྟོགས་དགོས་པ་གལ་ཆེ། རང་ཉིད་ཀྱི་བློ་ལ་བབས་པའི་སྨན་པ་ཞིག་བྱུང་ཚེ་ནད་གཞི་ཚབས་ཆེན་ཞིག་མ་ཕོག་བར་དུ་སྒུག་མ་སྡོད་པར་དེར་རྒྱུན་གཏན་ནས་བསྟེན་གཏུགས་བྱས་ན་ལེགས། ནད་པ་རྣམས་རང་ཉིད་ཀྱི་བསྟེན་གཏུགས་བྱེད་པའི་སྨན་པ་དང་སྙིང་ཉེ་བོ་ཆགས་པར་བྱེད་རྒྱུ་ནི་གལ་ཆེན་པོ་ཡིན་ཞེས་ཨེམ་ཇི། Sama Subramaniam། ལགས་ཀྱིས་གསུངས།
ནད་པ་དང་སྨན་པའི་བར་འབྲེལ་ལམ་བཟང་པོ་དང་དྲང་པོ་ཡོང་དགོས་ངེས་ཡིན། སྨན་པ་ཚོས་ནད་པའི་དཀའ་ངལ་ལ་བློ་རྩེ་གཅིག་ཏུ་བསྒྲིམས་ནས་གསན་ཏེ་ནད་པ་རྣམས་ལ་ཡིད་ཆེས་བློ་གཏད་བཅོལ་ཆོག་པ་བཟོ་དགོས། གལ་སྲིད་སྨན་པས་ཁྱེད་ཀྱི་དཀའ་ངལ་རྣམས་ལ་སེམས་ཁུར་མི་བྱེད་པ་དང་ནད་གཞིར་ཕན་པའི་སྨན་བཅོས་བྱེད་ཀྱི་མེད་ན་ཁྱེད་ཀྱིས་དུས་ནམ་ཡང་སྨན་པ་བརྗེས་ནས་སྨན་པ་གཞན་བསྟེན་ཆོག།
མི་ཚང་མར་རང་ཉིད་ཀྱི་བློ་ལ་བབ་པའི་སྨན་པ་ཞིག་དང་འཕྲད་པར་ལས་སླ་པོ་མེད་པས། ཁྱེད་ཀྱིས་ཟླ་ཤས་རིང་སྨན་པ་གཅིག་བསྟེན་ནས་དེ་རྗེས་སྨན་པ་གཞན་ཞིག་ལ་བསྟེན་ན་སྐྱོན་གང་ཡང་མེད། ལྷག་པར་དུ་ཕྱི་མི་གཞིས་སྤོ་བ་རྣམས་ལ་དང་ཐོག་ནས་སོ་སོའི་བློ་ལ་བབ་པ་དང་བློ་དང་མཐུན་པའི་སྨན་པ་ཞིག་བསྟེན་ཐུབ་པ་དཀའ་མོ་རེད། འོན་ཀྱང། གལ་སྲིད་ཁྱེད་ཀྱི་བློ་ལ་བབ་པའི་སྨན་པ་ཞིག་དང་འཕྲད་ན་མུ་མཐུད་སྨན་པ་དེར་བསྟེན་གཏུགས་བྱེད་ན་ལེགས་ཞེས་ཀྲོ་ནི་བཱ་ཀྲན་ལགས་ཀྱིས་གསུངས། རང་ཉིད་ཀྱི་བློ་འདོད་དང་མཚུངས་པའི་སྨན་པ་ཞིག་དང་འཕྲད་པར་དཀའ་མོ་ཡོད་པས། ཁྱེད་ཀྱིས་སྨན་པ་འདྲ་མིན་ལ་བསྟེན་གཏུགས་བྱས་ནས་མཐར་རང་ཉིད་ཀྱི་བློ་ལ་འགྲོ་བ་དང་དགོས་མཁོ་དང་མཚུངས་པའི་སྨན་པ་ཞིག་རག་ན། དེ་ལ་མུ་མཐུད་བསྟེན་ནས་འབྲེལ་ལམ་བཟང་པོ་བཙུགས་པ་གལ་འགངས་ཆེ། SBS Tibetan།